ཨ་རིའི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ཅོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། རྒྱ་གར་ནང་ལ་ཡ། དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་གཅིག་ངེད་ཅག། བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་གོ་སྒྲིག་འོག་ལ་ཡ་བཞུགས་སྒར་རྡ་རམ་ས་ལ་ཡ་གོ་སྒྲིག་གནང་བ་གཅིག་ཆགས་བསྡད་ཀྱི་ཡོད་རེད། ཚོགས་འདུ་འདིའི་གལ་གནད་དང། ལྷག་པར་དུ་ཚོགས་འདུ་འདིའི་ཐོག་ལ་ཡ་ཨ་ནི། ཚོགས་བཅར་བ་ཚོ་གི་བསམ་འཆར་དང་དགོངས་ཚུལ་ག་འདྲ་ཞིག་ཕེབས་ཡོད་མེད། འདིའི་སྒང་ལ་ཡ་ཐེངས་འདིའི་ལས་རིམ་ཐོག་ནས་གླེང་མོལ་ཞུ་གི་ཡོད་ང་ཚོས་ད་རིང་ལས་རིམ་འདིའི་ཐོག་ལ་ཡ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ཨ་ནི་བོད་དོན་ཞུ་གཏུག་ཚན་པའི་འགན་འཛིན་འབྲུག་བསྟན་སྐྱིད་ལགས་དང་ཨ་ནི་དེ་བཞིན་གྱི་རྒྱ་གར་ལྷོ་ཕྱོགས་ཁུལ་གྱི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་འབྲེལ་མཐུད་པ་ཨ་ནི་ལྷ་རོང་ལགས་ཁོང་རྣམ་པ་གཉིས་ཕེབས་ཡོད། རྣམ་པ་གཉིས་ཆ་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་ཡས་དང་ད་ལྟ་གོང་དུ་བཀའ་མོལ་ཕྱིན་པ་ནང་བཞིན་ད་རེས་བོད་མིའི་སྒྲིག་འཛུགས་ནས་གལ་ཆེ་དོན་ཆེན་གཅིག་གི་ཐོག་ནས་ཨ་ནི་རྒྱ་གར་ནང་ལ་ཡ་ད་རྒྱ་གར་དྭང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་ཐབས་བྱུས་ཚོགས་འདུ་གཅིག་ཨ་ནི་སྐོང་ཚོགས་གནང་བ་རེད། འབྲུག་བསྟན་སྐྱིད་ལགས་དང་པོ་འདི་བཀའ་འདྲི་ཞུ་གི་ཡིན་ད་ང་ཚོས་དོ་སྣང་བྱེད་དེ་ལ་ཡ་ཚོགས་འདུ་འདིའི་ཐོག་ལ་ཡ་ས་གནས་མི་འདྲ་བ་དགུ་བྱེད་དུས་སྒང་ལ་དཔེ་མི་སྲིད་པ་གི་ས་གནས་མང་པོ་ཞེ་ཅིག་ཆགས་བསྡད་ཀྱི་འདུག་དྲན་གྱི་འདུག་ཨ་ནི་དེའི་སྒང་ལ་ཡ་མཉམ་ཞུགས་གནང་མཁན་ཁོང་རྣམ་ཚོ་མི་གྲངས་སུམ་ཅུ་སོ་གྲངས་ཅིག་ཆགས་བསྡད་ཀྱི་ཡོད་ས་རེད། སྒྲིག་འཛུགས་ཀྱི་ངོས་ནས་ད་ཅིག་ཚོགས་འདུ་འདི་འདྲའི་ཐབས་བྱུས་ཀྱི་ཚོགས་འདུ་འདི་འདྲ་ཅིག་གི་བང་སྒྲིག་གནང་ཡས་ཀྱི་གལ་གནད་ག་འདྲ་ཅིག་གཟིགས་གནང་བ་རེད་འབྲུག་བསྟན་སྐྱིད་ལགས་འདི་བཀའ་འདྲི་ཞུ་གི་ཡིན་དང་ཐོག་དེ་ལ་ཡ། ལགས་སོ། ཐོག་མ་དེ་ལ་ཚང་མ་ལ་འཚམས་འདྲི་དང། ཨ་ནི་ད་ལྟ་ནོར་བཟང་ལགས་ཀྱིས་བཀའ་འདྲི་གནང་བ་ནང་བཞིན། ད་རིང་འདི་ཐབས་བྱུས་ཀྱི་ཚོགས་འདུ་འདི་ཚོགས་པའི་དམིགས་ཡུལ་གཙོ་བོ་དེ་ག་རེ་ཆགས་ཡོད་ཞུ་བ་རེད་ཅེ་ན། ད་དེ་ནི་ཟླ་བ་བདུན་པའི་ནང་ལ་རེད་ལ་དེ་ལ་བདུན་པའི་ནང་ལ་ཨ་ནི་རྡ་རམ་ས་ལ་རྒྱལ་སྤྱིའི

ལས་འགུལ་གྱི་ནུས་པ་དེ་གང་འདྲས་གོང་སྤེལ་གཏོང་ཐུབ་ཡོད་དོ། ཨ་ནི། རྣམ་དཔྱོད་མི་འདྲ་བ་གང་འདྲས་བཏོན་ཡོད་དོ་དེ་འདྲས་འདི་ཙམ་ལ་གོ་བསྡུར་ལྷུག་པོ་བྱུང་ཡོད་རེད། ས་དེ་འདྲས་ཀྱི་ཐབས་བྱུས་ཀྱི་ཨ་ནི་ཚོགས་འདུ་དང་ཟབ་སྦྱོང་ཞུ་ཡོད་དེ། ད། དེའི་ནང་ལོགས་ལ་མཉམ་ཞུགས་གནང་མཁན་དེ་ཨ་ནི་དྭང་བླངས་བོད་དོན་ཞུ་གཏུག་ཚོགས་མི་རང་ཡིན་པ་དང། ཁོ་རང་ཚོ་གི་ད། ཕྱི་ཟླ་བདུན་པའི་གི་ཚོགས་འདུའི་ནང་ལ་གོ་བསྡུར་བྱུང་པའི་གནད་དོན་ད། ང་ཚོ

དགོངས་པ་བཞེས་གནང་བ་དེ་བཀའ་གནང་དུས་སྒང་ལ་ཡག་ད་ངས་ལྷ་རོང་ལགས་དེ་ཅིག་བཀའ་འདྲི་ཞུ་གི་ཡིན་ང་ནང་ཡིན་པ་ཡིན་ན་ད་མཐོ་རིམ་སློབ་སྦྱོང་དེ་དག་ཚང་མ་མ་གི་རྒྱ་གར་ལྷོ་ཕྱོགས་ནས་གནང་བསྡད་པ་ཅིག་ཆགས་བསྡད་ཀྱི་འདུག་རྒྱུན་གཏན་ནས་ད་ཁྱེད་རང་ཡང་བཅས་ཀྱི་བོད་མིའི་ཆབ་སྲིད་ཐོག་ལ་ཡག་ཐུགས་སྣང་ཆེན་པོ་དང་ལས་འགུལ་ནང་ལ་ཡག་ཨ་ནི་སྣེ་ཁྲིད་གནང་མཁན་དང་ཨ་ཅིག་གི་ག་ལོ་གཞོན་སྐྱེས་ནང་ལ་ཡག་འགོ་ཁྲིད། འགའ་ཞིག་རེ་ཡོད་པ་ད་ཉུང་ཤས་ནང་ལོགས་ནས་ད་ཡང་མ་ནི་མ་ལ་ཡ་ཁྱེད་རང་གི་ཡང་བོད་དོན་ཐོག་ལ་ཡ་ལས་འགུལ་དང་དེ་འདྲས་རྩོམ་ཡ་སྒང་ལ་ནམ་རྒྱུན་ནས་དོ་སྣང་ཆེན་པོ་གནང་བསྡད་མཁན་ཅིག་ཆགས་བསྡད་ཀྱི་འདུག་ཨ་ལྷ་རོང་ལགས་ད་ད་ལྟ་གོང་དུ་ད་ལྟ་འབྲུག་བསྟན་སྐྱིད་ལགས་ཀྱིས་བཀའ་གནང་བ་ནང་བཞིན་ས་གནས་ཀྱི་གནས་སྟངས་དེ་ད་དང་ཐོག་ང་ཚོ་འདི་རྒྱུས་ལོན་མཁྱེན་རྟོགས་དགོས་ཡ་དེ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ད་ལྷ་རོང་ལགས་ཡིན་པ་ཡིན་ན་མ་གི་ད་ལྷོ་ཕྱོགས་ཀྱི་དྭང་བླངས་ཞུ་གཏུག་ལས་འགུལ་དེའི་གི་འབྲེལ་མཐུད་པ་ཆགས་ཡོད་དུས་ག་ལ་ས་གནས་ལ་ཡ་གནས་སྟངས་ག་འདྲ་འདྲ་བྱེད་ཡོད་ན་རྩ་བའི་རྒྱ་གར་ལྷོ་ཕྱོགས་མངའ་སྡེ་གཅིག་གཉིས་ཀྱི་ནང་ལ་ཡ་བོད་མིའི་གཞིས་ཆགས་ཆེ་ཁག་ལྔ་ད་གཙོ་བོ་མ་གི་ལ་ཡ་ཆགས་བསྡད་ཡོད་རེད་མི་འབོར་གྱི་ཆ་ནས་མང་པོ་ཞེ་ཅིག་ཡོད་རེད་དེ་ཅིག་གི་གོ་སྐབས་དང་ཨ་ནི་ཅིག་གི་གདམ་ག་དེ་འདྲ་མང་པོ་ཅིག་ཡོད་རེད་དྲན་གྱི་འདུག་ཨ་དང་ཐོག་ལྷ་རོང་ལགས་ཁྱེད་རང་སྒེར་གྱི་ངོས་ནས། ས་གནས་ལྷོ་ཕྱོགས་ལ་ཡ་ཨ་ནི་གཅིག་གི་ག་རེ་ཞུ་དགོས་རེད། བོད་མི་ཚོས་ཀྱི་ད་སོ་སོའི་རྩ་དོན་དང་འཐབ་རྩོད་ཐོག་ལ་ཡ་འགན་ཁུར་དང་ཨ་ནི་གཅིག་དགོངས་པ་བཞེས་སྟངས་སྐུལ་སློང་ཐེབས་སྟངས། དེ་འདྲས་ག་འདྲས་རེད་ཅེས་ཐུགས་སྣང་བྱུང་སོང། ལགས་སོ།
ད་ད་ལྟ་རྒྱ་གར་ལྷོ་ཕྱོགས་འདི་ཆ་བཞག་པ་ཡིན་པ་ན་སྤྱིར་བཏང་གཞིས་ཆགས་ཆེ་ཁག་མང་པོ་ཅིག་ལྷོ་ཕྱོགས་ལ་ཡོད་དུས་ཙམ་ལ། སྤྱིར་བཏང་ནི་ཕ་གི་སོ་སོའི་ས་གནས་གཞོན་ནུ་རེད་བུད་མེད་རེད་སློབ་ཕྲུག་ཚོགས་པ་རེད་མང་པོ་ཅིག་གི་སོ་སོའི་སོ་སོའི་ཅིག་བཏང་བསྡད་ཅི།

ལྷོ་ཕྱོགས་ཁག་ནང་ལོགས་ལ། སྦེང་ལོར་ཡིན་ན་རེད་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ཡིན་ན་རེད། སྦེང་ལོར་ཡིན་ན་རེད་མཱི་སོར་ཡིན་ན་རེད་ད་ཅེན་ནའི་ཡིན་ན་རེད། སློབ་ཕྲུག་ཚོགས་པ་མང་པོ་ཞིག་ཡོད་རེད་ཁོ་རང་ཚོས་བོད་ལས་ལས་འགུལ་སྤེལ་མི་སྲིད་ཡག་པོ་སྤེལ་བསྡད་ཀྱི་ཡོད་རེད་ད་བར་དུ། དེ་བྱེད་དུས་ཙམ་པ་ང་རང་བོད་ཀྱི་སློབ་སྦྱོང་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ཆ་བཞག་པ་ཡིན་པ་ན་ངས་དེ་གོ་སྐབས་ཡག་པོ་ཞིག་མཐོང་སོང། ཉེ་བའི་ཆར་ལ་ཅིག་རྒྱལ་བ་རིན་པོ་ཆེ་ལ་བརྩི་མེད་ཞུ་ཡས་ནི་གནས་སྟངས་དེ་འདྲ་ཞིག་ཡོད་རེད་བ། ཅི་ན་ཆི་ན་ན་དེ་འདྲ་ཡིན་དུས་ཙམ་པ་ལ་རྒྱ་གར་གྱི་མཐོ་སློབ་དེ་ཚོ་ནང་ལོགས་ལ་ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་ནས་མི་མང་པོ་ཞིག་ཡོང་གི་ཡོད་རེད། དེ་ནང་བཞིན་གྱི་རྒྱ་གར་གྱི་ས་གནས་མ་འདྲ་མ་འདྲ་ནས་སློབ་སྦྱོང་བྱེད་མང་པོ་ཞིག་ཡོང་གི་ཡོད་རེད། ཤེས་ཡོན་ལྟེ་གནས་ནང་ལ་ཡོད་བསྡད་པའི་གི་ཨ་ནི་སློབ་སྟོན་པ་རེད་ཅིག་རེད་དགེ་རྒན་དེ་འདྲ་རེད་ཁོ་རང་ཚོས་ཅིག་བོད་ཀྱི་གནས་སྟངས་དེ་འདྲའི་ཧ་མ་གོ་མཁན་མང་པོ་ཞེ་དྲག་འདུག་ཨ་ནི་ཁོ་རང་ཚོས་རྒྱལ་བ་རིན་པོ་ཆེའི་སྐོར་ལ་ཧ་མ་གོ་མཁན་མང་པོ་འདུག་དེ་སོང་ཙང་ང་ཚོས་ཀྱི་དེ་སྟོབས་ཤུགས་ཆེན་པོ་ཞིག་ལ་ངོས་འཛིན་བྱེད་ན་མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་དེ་བྱེད་དུས་ཙམ་པ་ལ།

ཨ་ནེ་ཞིག་ཐུགས་བརྩེའི་མི་ལ་དེ་ཚོ་ནང་ལོགས་ལ་ཡིན་པ་ན། ང་ཚོ་ཞུ་གཏུག་གི་ལས་གཞི་དེ། ཤུགས་ཆེན་པོ་དེ་འདྲ་མ་སྤེལ་བ་དང། དེ་གཅིག་པུ་ཙམ་མ་ཟད་ན་ང་ཚོ། ཅིག་གི་གནད་ཡོད་མི་སྣ་དེ་ཚོ་ལ་མཉམ་དུ། ཅིག་ལམ་སྟོན་ཞུས་པའི་ཐོག་ནས་ཨ་ནེ་རྒྱ་གར་ལྷོ་ཕྱོགས་ཀྱི། དཔོན་རིགས་ཁག་དང། བླ་བྲ་དང་དམིགས་བསལ་གྱི། དེ་འདྲ། Think Tank བློ་འདོན་ལྟེ་གནས་ཁང་ཟེར་བ་དེ་ཚོ་ནང་ལོགས་ལ་ང་ཚོ། ད་ལས་གཞི་ཐད་ཀྱི་ཤུགས་ཆེན་པོ་བྱེད་འདོད་ཡོད། དེ་ནས་དམིགས་བསལ་གྱི། མཐོ་རིམ་སློབ་གྲྭ་མང་པོ་ཞིག་ཏུ་ང་ཚོ་གཞོན་སྐྱེས་ཚོ་དེ་འདྲ་ཞུ་གཏུག་ནང་ལོགས་ལ།

ཁ་ཡོད་ལག་ཡོད་ཁ་ཚ་དགོས་གཏུགས་ཀྱི་ད་ལས་འགུལ་ག་འདྲའི་རིགས་དགོས་ཀྱི་འདུག་དེ་འདྲའི་དགོངས་ཚུལ་ག་འདྲའི་རིགས་ཕེབས་ཡོད་ན། ལགས་སོ། ད་ཁ་སང་གི་ཚོགས་འདུའི་ནང་ལ་ད་ཅིག་ཚོར་བ་གཅིག་ཤུགས་ཆེན་པོ་གཅིག་ག་རེ་བྱས་ཡོད་ན། ད་རྒྱ་གར་གྱི་ད་བོད་དོན་གྱི་ཞུ་གཏུག་དང་ད་བོད་དོན་ཐད་ལ་རྒྱ་གར་གྱི་ད་གཞུང་དམངས་གཉིས་ཀྱིས

ལོ་མང་པོ་ཞིག་རིང་སྐམ་ས་མང་ཤོས་ལ་ཆགས་འདུག་བསམ་པ། ས་གནས་ཀྱི་ནང་ལོགས་ལ་ང་ཚོ་རྒྱ་གར་ནང་ལོགས་ལ་མི་མང་དང་གཞུང་གཉིས་ཅར་ལ་བོད་དོན་སྒང་ལ་དོ་སྣང་དང་ལས་འགུལ་སྤེལ་རོགས་སྐུལ་བྱེད་བཞིན་པ་རེད་ཞག་ཟིག་རེ་ཚོར་ཤོར་ཆེན་པོ་འདུག་དེ་འདིའི་ནང་ལོགས་དོན་གྱི་ལྷ་དབང་ལགས་ཀྱིས་གསུངས་པ་ད་ག་རང་རེད། ང་རང་ཚོ་ད་ལྟའི་ཆར་ལ་ཐང་ལ་ཞུ་གཏུགས་ཀྱི་ཚོགས་མི། ཀྱི། ཁྱོན་ཡོངས་ནས་ཀྱི་ཟེར་བ་རེད་ཟེར་ན་རྒྱ་གར་ཤུགས་ད་མང་ཤོས་དུ་ཆགས་འདུག་ག་འདྲས་ཆགས་པ་འདྲ། རྒྱ་གར་གྱི་བོད་དོན་ཞུ་གཏུགས་ཀྱི་ཚོགས་མི་གི་དང་པོ་འདི། དེས་འདི་བསམ་པ། ཨ་ནི་འདི་ནང་ལོགས་ལ་ད་ང་རང་ཚོ། བོད་དོན་ཞུ་གཏུགས་ཀྱི་ཚོགས་མི་ནམ་རྒྱུན་པ་ད་གཞོན་སྐྱེས་ལོ་རྒྱུས་པ་དང་ར་བ།

ལོ་ལགས་སོ། དེ་ནས་འཕྲོས་བྱས་ངས་ད་ལྟ་ལྷ་རོང་ལགས་དེ་བཀའ་འདྲི་ཞུ་གི་ཡིན་ད་ལྟ་རྣམ་པ་གཉིས་གོང་དུ་བཀའ་མོལ་སྔ་རྗེས་ནང་ལ་ཡ་ད་ང་ཚོ་ཡོང་ས་བབ་ས་གཅིག་དེ་ད་མཉམ་རུབ་ཀྱི་ནུས་པ་ཐོན་གི་མེད་པ་དེ་བཀའ་མོལ་ཕྱོགས་ལ་ཁ་ཕྱོགས་ལ་ཡ་འགྲོ་བསྡད་ཀྱི་ཡོད་པ་ཆགས་འདུག་རྩ་བའི་ང་རང་ཚོ་ད་རྩ་བའི་རྩ་དོན་འཐབ་རྩོད་ནང་ལ་ཡ་ཅིག་ཚོགས་པ་སྒྲིག་འཛུགས་དེ་འདྲ་མང་པོ་ཡོད་དགོས་ཡག་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་དེ་ཤག་ཡང་མང་པོ་གཅིག་གི་བཀའ་མོལ་དེ་ཡོང་བསྡད་ཀྱི་འདུག་ག་ལགས་ད་ཅིག་ང་ཚོ་ཚོགས་པ་གཅིག་ཅིག་མང་དྲགས་ཤག་མཉམ་རུབ་ཀྱི་མཉམ་འགྲོ་བྱེད་དགོས་ཀྱི་འདུག་ཨ་ནི

འདི་ག་འདྲ་ཞུ་བ་རེད་ཟེར་བ་ཡིན་པ་ན་དཔེར་ན་ཆ་བཞག་ན་ངས་དཔེ་གཅིག་ཞུ་གི་ཡིན་རེད་བ། ད་ལྟ་ན་རྒྱ་ནག་ནང་ལོགས་ལ་མི་སེར་སྤེལ་ཡུལ་གྱི་ད་ལྟ་བཅའ་སྡོད་བསླབ་གྲྭ་ཆེན་མོ Colonial Boarding School སྒང་ལ་ང་ཚོ་ཞིག་གི་བོད་པ་ཚང་མ་སེམས་འཚབ་ཆེན་པོ་ཞིག་བྱས་བསྡད་ཡོད་རེད། འདི་དཔེ་ལ་ཚོགས་པ་སུས་ཀྱི་སྤེལ་བ་ཡིན་པ་ན་དེ་ལ་ཚང་མས་ཀྱི་སེམས་འཚབ་ཡོད་པའི་ཚོགས་པ་མེད་པ་ཡོད་རེད་དྲན་གྱི་ཚང་མས་སེམས་འཚབ་ཡོད་རེད་དྲན་གྱི་ཅི་ཕྱིར་དེ་གཞོན་ནུ་ཡིན་ནའི་འདྲ་བུད་མེད་ཡིན་ནའི་འདྲ་ཨ་ནི་ཞིག་གི Student for Free Tibet སློབ་ཕྲུག་ཚོགས་པ་ཡིན་ནའི་འདྲ། སུ་འདྲ་ཞིག་ཡིན་པ་ཡིན་ནའི་དེའི་ཐོག་ལ་ད་བོད་མི་སྒྲིག་འཛུགས་ཡིན་ནའི་འདྲ་ཚང་མ་གིས་དེའི་ཐོག་ལ་སེམས་འཚབ་ཡོད་རེད་བ། དེ་འདྲའི་ཞིག་ལས་གཞི་ཞིག་ཐོག་ལ་ད། སོ་སོས་ས་གནས་སོ་སོའི་སོ་སོ་ལ་ཡོད་པའི་ཚོགས་པ་མང་པོ་ཞིག་ཡོད་པའི་གོ་སྒྲིག་ཚུལ་ནང་ཁུལ་ལ་ཅིག་བཀའ་མོལ་གནང་མ་གནང་ཞིག་དང། ཅིག་གི་ནུས་པ་མཉམ་པོ་སྤུངས་མ་སྤུངས་ཞིག་རེད་མ་གཏོགས་ཅིག་དེའི་སྒང་ལ་ཡང་ཅིག། ཅིག་ཆབ་སྲིད་ཀྱི་ལྟ་བ་དང་ཅིག་སྤྱི་ཚོགས་ཀྱི་རྒྱབ་ལྗོངས་ཀྱི་ཐོག་ལ་འབྲེལ་བ་ཁོ་ན་ཆགས་ཀྱི་ཡོད་མ་རེད། ཨ་ནི་གཅིག་བོད་པའི་རིག་གཞུང་ཐོག་ལ་ཡིན་པ་ན་བོད་ནང་གི་དཛ་དྲག་གི་གནས་སྟངས་ཆེད་ཐོག་ལ་ལས་འགུལ་སྤེལ་དགོས་འདུག་ཟེར་བའི་བསམ་བློ་ལ་གཅིག་དོན་ཆེ་ཞུ་བ་ན་ཅིག་ཚང་མས་ཀྱི་ཐུན་མོང་གི་བསམ་བློ་གཅིག་རེད་མ་གཏོགས་ཅིག་གི། དེའི་ཐོག་ལ་ཡང་ཅིག་གི་ང་རང་ཚོའི་རྒྱབ་ལྗོངས་མ་འདྲ་བའི་རྒྱུ་མཚན་གྱིས་དེ་ལ་ལས་འགུལ་ཡིད་ཁྱིམ་དུ་ལོགས་ཀ་སྤེལ་བ་དེ་ནི་རྩ་བ་ཉིད་ཆགས་ཀྱི་ཡོད་མ་རེད་དེ་སོང་ཙང་ད་ང་རང་མཱེ་སོར་འགྲོ་བཞིན་པ་ན་མཱེ་སོར་ནང་ལ་ཅིག་གི་ལས་གཞི་རེ་སྤེལ་བའི་སྐབས་ལ་ང་ཚོ་གཞོན་ནུ་མཉམ་དུ་ལས་ཀ་བྱེད་ཀྱི་ཡོད་རེད་བུད་མེད་མཉམ་དུ་ལས་ཀ་བྱེད་ཀྱི་ཡོད་རེད

ལོ་ལགས་སོ། ངས་དུས་ཚོད་རྐྱེན་པས་ཀྱི་ད་ངས་དྲི་བ། གང་མགྱོགས་མགྱོགས་བྱེད་ཀྱི། ཞུ་ཐུབ་འབད་བརྩོན་ཞུ་གི་ཡིན་འབྲུག་བསྟན་གྱིས་ལ། ད་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི V-TAG ཞུ་ཡག་རེད་བ་དང་བླངས་བོད་དོན་ཞུ་གཏུགས་ལས་འགུལ་འདི་ཐོག་མར་ཡོ་རོབ་ནས་དབུ་འཛུགས་གནང་བ་རེད། ད་ད་བར་ལ་ཡ་ཚོགས་འདུ་སྔ་རྗེས་དང་གཅིག་གི་རྣམ་པ་ཚོས་ཐབས་བྱུས་ཚོགས་འདུ་མང་པོ་ཚོགས་པ་རེད། འབྲུག་བསྟན་གྱིས་ལ་ད་ང་ནང་འདི། ལས་འཆར་འདིའི་འགན་འཛིན་ཆགས་བསྡད་ཀྱི་འདུག། དེ་སྔ་ཡུ་རོབ་ནང་ལ་ཡ་ཚོགས་པ་དང་ད་ག་རེ་ཞུ་དགོས་རེད་ཕྱི་རྒྱལ་ནང་ལོགས་ཚོགས་པ་ཞུ་དགོས་རེད་པ་ད་ཅིག་སྐད་ཆ་བསྡུར་ཞུས་ན་ཡག་ས་རེད་ཕྱི་རྒྱལ་ནང་ལ་ཡ་བོད་དོན་ཞུ་གཏུག་གི་ལས་འགུལ་དང་ད་རྒྱ་གར་ནང་ལ་ཡ་ཞུ་གཏུག་གི་ལས་འགུལ་ནང་ལ་ཡ་ཁྱད་པར་འདྲ་ག་རེ་ཅིག་གཟིགས་གནང་ཡོད་ན། ལགས་སོ། ད་ང་ད་བཀའ་ཤག་སྐབས་བཅུ་དྲུག་པའི་དོན་ལ་བོད་དོན་དང་བླངས་ཞུ་གཏུག་ལས་འགུལ་འདིའི་འབྲེལ་གསལ་བསྒྲགས་གནང་བྱས་སྟབས་ད་ལྟའི་ཟླ་བ་ན་ལོ་གཉིས་ཏག་ཏག་འཁོར་བར་ཆགས་བསྡད་ཡོད་རེད། ཨང་ཐོག་མ། ཨ་རི་ཁོང་དང་ཡུ་རོབ་ཕྱོགས་གནས་ཚུལ་བཅས་བེད་སྤྱོད། སྐུ་ངོ་སྲིད་སྐྱོང་གི་ཕྱོགས་བསྐྱོད་སྐབས་སུ་བེད་སྤྱོད་ནི། སྟབས་བདེ་ག་རེ་ཞིག་ཆགས་བསྡད་ཡོད་རེད། ཟེར་བ་ཡིན་ན། ཕྱི་རྒྱལ་ཁག་དང་རྒྱ་གར་ཡིན་ན།

འཐབ་ཇུས་ཀྱི་ཚོགས་འདུ་དང་ཟབ་སྦྱོང་བྱས་བྱས་ས་གནས་གསུམ་ལ་གྲུབ་པ་བྱུང་ཡོད་རེད་ཚེས་གསུམ་ནས་ལྔ་ལ་ཡུ་རོབ་ཀྱི་འཐབ་ཇུས་ཚོགས་འདུ་བྱས་བྱས་རང་ཨན་ཇར་མ་ནི་ལ་འཚོགས་ཡོད་རེད་ཉི་མ་གསུམ་རིང་ལ། དེ་ནས་དེའི་གཞུག་གུ་ང་ཚོ་རྒྱ་གར་ལ་ཉི་མ་གསུམ་རིང་གར་རག་ཚེས་བཅོ་གསུམ་ནས་བཅོ་ལྔ་བར་འདིར་བྱས། དེ་ནས་ཉེ་ཆར་གྲུབ་པ་དེ་ཚེས་བཅུ་བདུན་བཅོ་བརྒྱད་ཨོ་སི་ཀྲི་ལི་ཡ་ལ་འཚོགས་ཐུབ་པ་བྱུང་ཡོད་རེད། ད་མ་འོངས་ལ་ང་ཚོ་ད་ལྟ། བྱང་ཨ་མེ་རི་ཀ་ལ་ད་ལྟ plan བྱེད་བཞིན་པ་དེ་རེད་སྣང། ལགས་ལགས་སོ་ད་ང་དུས་ཚོད་རྐྱེན་པས་ལྷ་སྒྲོན་ལགས་དྲི་བ་ཐ་མ་ཁྱེད་རང་ལ་གི་བཀའ་འདྲི་ཞུ་གི་ཡིན། ད་ལྟ། འབྲུག་བསྟན་སྐྱིད་ལགས་ཀྱི་གོང་དུ་གསུངས་པ་ནང་བཞིན་རྒྱ་གར་ནང་ལ་ཡང་ང་རང་ཚོ་གི་ཞུ་གཏུག་ལས་འགུལ་འདི་དང་ཡང་ཕྱི་རྒྱལ་དེ་ཨ་ནེ་ཅིག་གི་ཕྱོགས་མང་པོ་ཅིག་ནས་མ་འདྲ་བ་ཆགས་ཀྱི་ཡོད་པའི་སྐོར་ལ་ཡང་ཞིབ་ཚགས་པོ་རྩ་བ་ཉིད་དེ་ནས་ང་ཚོ་འདི་གདམ་ག་ཟེར་མཁན་ཡོད་མ་རེད་གཞན་དབང་སྟབས་བསྟུན་ཆགས་བསྡད་ཀྱི་ཡོད་རེད། ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན།

ད་ཁྱེད་རང་ལོ་གཞོན་པ་ཅིག་གིས་འདིའི་ཐོག་ལ་ཡར་དགོངས་པ་བཞེས་སྟངས་ག་འདྲས་ཡིན་ན། ལོ། ད་དེ། ཞུ་གཏུག་གི་ལས་གཞི་སྤེལ་སྟངས་འདི་ལ་རག་ལས་རེད་པ། ཨེ་ང་རང་གི་ལྟ་སྟངས་འདྲ་ཞུས་པ་ཡིན་ན། ང་ཚོའི་རྒྱ་གར་ལ་བརྟེན་བསྡད་ཡོད་པ་ནང་བཞིན་རྒྱ་གར་ཡང་ང་ཚོ་ལ་ཏན་ཏན་བརྟེན་ཡོད་རེད་དྲན་གྱི་འདུག་འདི་འགྲོ་སྟངས་དེ་རེད་བསམ་གྱི་འདུག་ཚད་ཀྱི་རེད་བ། ཨ་ནི། རྒྱ་གར་གྱིས་ང་ཚོར་བརྟེན་བསྡད་དུས་ཙམ་པ་ལ་ང་ཚོས་ཁོང་ཚོ་བརྟེན་སྟངས་ནང་བཞིན་ད་མ་རེད་དེ་ཡིན་པས་ནི། དེ་རིང་ཁ་སང་ཆབ་སྲིད་ཀྱི་ཁོར་ཡུག་སྐོར་ལ་འགྱུར་བ་ཤུགས་ཆེན་པོ་ཞིག་ཕྱིན་ཡོད་དུས་ཙམ་པ་ལ། ཏན་ཏན་ང་ཚོའི་ངོས་ནས་ད་རྒྱ་གར་ལ་ཞབས་ཕྱི་ཞུ་ཡ་དང་རྒྱ་གར་མཉམ་དུ་མཉམ་ལས་བྱ་ཡ་དང། དེ་ནས་གཅིག་གིས་དམིགས་བསལ་གྱིས་རྒྱ་གར་གྱིས་རྒྱ་ནག་ཐོག་ལ་སྲིད་བྱུས་ཟིན་བྲིས་པའི་སྐབས་ལ་ང་ཚོས་བོད་པ་རང་ཆ་བཞག་ན་རྒྱ་ནག་གི་ཐད་ཀར་ཉམས་མྱོང་ཡོད་པའི་མི་རིགས་ཤིག་ཡིན་དུས་ཙམ་པ་ལ་ཏན་ཏན་ཁོང་ཚོའི་ངོས་ནས་ང་ཚོ་མཉམ་དུ་གཅིག་གིས

ཀྱི་གཞུང་དང་རྒྱ་གར་གྱི་སྲིད་བྱུས think tank ལ་འགྲོ་བའི་གནད་དོན་དེ་དཔེ་མི་སྲིད་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་བྱས་དུས་ཙམ་པ་ལ། སྤྱི་ཚོགས་སོ་སོའི་ནང་ལོགས་ལ་བོད་དོན་ཁྱབ་བསྒྲགས་བྱེད་ཡ་དང་གོ་རྟོགས་སྤེལ་ཡ་དེ་གལ་ཆེན་པོ་རེད་ལ་ལྷག་པར་དུ་རྒྱ་གར་གྱིས་ང་ཚོ་གཅིག་ག་རེ་ཟེར་དགོས་རེད་ཨིན་ཇི་སྐད་ནང་ལ་སོང་ན partner གཅིག་ལ་ངོས་འཛིན་བྱེད་པའི་ཐོག་ནས་མཉམ་ལས་ལོ་ལགས་སོ་རྣམ་པ་གཉིས་ད་རིང་ང་ཚོའི་བགྲོ་གླེང་མདུན་ལྕོག་གི་ལས་རིམ་ཐོག་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན་ལྷག་པར་དུ། རྒྱ་གར་ནང་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཕྱོགས་དང་ལྷག་པར་དུ་ཚོགས་འདུ་ད་རེས་རྣམ་པ་ཚོའི་ཐབས་ཇུས་ཚོགས་འདུ་དང་འབྲེལ་ནས་དགོངས་ཚུལ་ལྷུག་པོ་གསུངས་གནང་སོང། རྣམ་པ་གཉིས་ཐུགས་རྗེ་ཆེ། ཐུགས་རྗེ་གནང།